ག་དེ་གི་དོན་དག་ག་དེ་སྦེ་ཡིན་ན་མནོ་བ་ཅིན་འདི་ནང་ལས་མར་ངོ་སྤྲོད་ཀྱི་རིམ་པ་འདི་ནང་ལུ་ལ། ད་སྤྱིར་བཏང་གི་ང་བཅས་ར་གཤིན་རྗེ་ལས་མཁན་འདི་ཚུ་བྱུང་འདི་སྐྱེས་པའི་རང་རྒྱུད་ཀྱི། དེ་ད་ཀའི་ཡེ་དྲི་སྙིང། རྒྱུ་མ་བྱུང་རང་རྒྱུད་སླེབས་འདི་ཚུ་ལྟོས་འདི་སྐྱེས་པའི་གཟའ་ཤ་གཟའ་རུ་དོ་མོ། དེ་བས་འདི་སྐྱེས་པའི་གསད་བཅུག་རུ་རང་ཤི་ནི་མེད། ཟེར་མི་ག་ཅི་མོ་ཟེར་བ་ཅིན་འདི་གི་སྐབས་ལུ་དེ་ད་ཡིད་ལུས་ཙམ་ཅིག་མ་གཏོགས་མི་འདོར་བ་དེ་ལ། གཟུགས་རགས་པ་ཤ་ཁྲག་ཕུང་པོ་ལས་གྲུབ་པའི་ལུས་འདི་མེད་ནི་འདི་གིས་དེ་ཤི་མི་བཏུབ། ཟེར་མི། ཡང་ནས་ཡང་དུ་གཏུབ་ཡང་ནས་ཡང་དུ་ག་དེ་འབད་དེ་སྐྱེས་པའི་གསད་བཅུག་རུ་སྡུག་བསྔལ་འབྱུང་ནི་ཙམ་ཅིག་མ་གཏོགས་ཤི་མི་བཏུབ། བསད་ཡང་དེ་ལྟར་ལོག་དེ་སྐྱེས་པས་རང། གཟུགས་གྲུབ་དེ་སྐྱེས་པས་དེ་དང་རྣམ་པ་རང་སྐྱེ་སྐྱེ་དོ། རྣམ་རྟོག་གི་ངོ་ལུ་དེ་བཟུམ་སྦེ་ཤར་དེ་འཐོན་འོང།

དོན་ལ་ཁྱོད་རང་སྟོང་པའི་གི་རང་གཟུགས་ཡིན་པས་འཇིགས་མི་དགོས་ཟེར་དེ་སྦེ་གསུང་དགོ་མི་དོན་དག་དེ་ཡིན་མས། སྟོང་པ་ཉིད་ཀྱིས་སྟོང་པ་ཉིད་ལུ་གླགས་མི་འཁེལ། མཚན་མ་མེད་པ་ཡིས་མཚན་མ་མེད་པ་ལུ་གླགས་མི་འཁེལ། དེ་བཅས་རའི་གཟུགས་ར་སྟོང་པ་ཉིད་ཀྱི་རང་བཞིན་ཡིད་ལུས་ཙམ་ཅིག་མ་གཏོགས་མེད་པ་སྟེ་དེ་ལུ་དེ་ཕྱི་ཁ་ལུ་རང་བཞིན་གྱིས་གྲུབ་གྲུབ་པའི་གི་དེ་འདྲེ་དང་འདྲེ་གཟུགས་ཡོད་པ་ཅིན་འདི་ཡིན་པས་དེ་དང་ལས་མཁན་དང་འདྲེ་དེ་གཟུགས་དེ་རང་བཞིན་གྱིས་གྲུབ་གྲུབ་ག་ནི་ཡང་མེད་སྟོང་པ་ཉིད་ཀྱི་རང་བཞིན་ཡིན་ཏེ་ཁོང་སྟོང་པ་ཉིད་ཀྱི་རང་བཞིན་ཅན་གཅིག་གིས། ཁྱེད་ཀྱི་སེམས་སྟོང་པ་ཉིད་ཀྱི་རང་བཞིན་ཅན་གྱི་ལུ་དེ་ག་ཏེ་གནོད་པ། ད་ག་ཏེ་གནོད་པ་རྐྱབ་ཚུགས་ནི་གནོད་པ་རྐྱབ་མི་ཚུགས། དེ་སྦེ་གསུངམ་ཡིན་པས། ད་དེ་འབད་ནི་དེ་གིས། དེ་ཀྱི། ད་རང་གི་འཁྲུལ་སྣང་དེ་ལས་ལོགས་སུ་གྱུར་པའི་གི། ཕྱི་རོལ་ནང་ལུ་དེ་གཤིན་རྗེ་ཡིན་ལོ། ལྷ་དང་འདྲེ་ཡིན་ལོ། རཀྴ་གླང་མགོ་ཅན་ཡིན་ལོ་ཟེར་མི་དེ་ཚུ་མ་གྲུབ་ཟེར་མི་དངོས་སུ་གྲུབ་པ་མེད་པས་དེ་རང་ནི་དངོས་སུ་གྲུབ་པ་མེད་མི་དེ་དངོས་སུ་གྲུབ་པ་མེད་པ་ཡིནམ་ཅིག་རང་གིས་ངོ་ཤེས་དགོ་ཧ་གོ་དགོ་ཟེར་མི་དེ་ཙམ་ན་ཐམས་ཅད་བར་དོ་ཡིན་པར་ངོ་ཤེས་པར་གྱིས་ཤིག། དེ་སྦེ་གནངམ་ཡིན་པས་དེ་དེ་ག་ཅི་ཡིན་ན་མནོ་བ་ཅིན། དེ་སྦེ་སྣང་མི་དེ་གྲོ་སིལ་སིལ་སྦེ་མཐོང་མི་དེ་བར་དོ་ཡིན་ནི་དེ་གིས་ཡིན་བར་དོ་གི་སྣང་བ་དེ་དེ་སྦེ་ར་ཤར་འོང་ཟེར་མི། འདི་བར་དོ་གི་སྣང་བ་ཡིན་ངོ་ཤེས་ད་པ་ཅིན་དེ་དེ་གིས་ཕན་ཐོགས་ཟེར་མི། ཕྱག་རྒྱ་ཆེན་པོ་ཏིང་ངེ་འཛིན་སྒོམས་ཤིག་ད་བྱས་ཀྱིས་འཇིགས་སྐྲག་དང་དངངས་སྐྲག་དེ་ཚུ་ཕར་སྤང་ནི་གི་དོན་དུ་ཐབས་ཅི་ཡོད་དེ་ག་ཅི་སྒོམ་དགོཔ་མོ་ཟེར་བ་ཅིན་ཐབས་ལམ་འདི་ཕྱག་རྒྱ་ཆེན་པོ་སྒོམ་དགོ་ཟེར་མོད། ད་ག་དེམ་ཅིག་འབད་ཁྱོད་ཀྱིས་དེ་སྦེ་སྒོམ་མ་ཤེསཔ་འདྲ་ཅིག་འབད་བ་ཅིན་ཉིད་ཀྱིས་གཏིང་དག་དེ་དགྱེས་པས་དེ་བསླབ་ཞོར་ར་དེ་ང་གིས་དེ་ནང་ལས་མར་ཤེས་ཀྱིས་བྱ་ར་སྙམ།

དེ་དེ་ལས་དེ་གྲུབ་ནི་ཟེར་མི་དེ་ངོ་བོ་ཅིར་ཡང་མ་གྲུབ་པ་ཡིན་སེམས་མེད་བརྟག་དཔྱད་བྱས་བལྟ་བ་ཅིན་ལུས་ཀྱི་ཕྱི་དང་ནང་བར་གསུམ་ལུ་གྲུབ་ཟེར་མི་དེ་ག་དེ་ཡང་མ་གྲུབ་ཟེར་མི་དེའང་འདི་ཅིར་ཡང་མ་གྲུབ་པའི་སྟོང་པ་མཐོང་བ་དེ་དེ་དེ་ནི་ངོ་བོ་ཆོས་སྐུ་ཡིན་སྐུ་གསུམ་གྱི་ངོ་སྤྲོད་ཡིན་པས་ལ། ཆོས་སྐུ་ཟེར་མི་དེའང་རྣམ་མཁྱེན་ཡིན། དེ་ལས། སྟོང་པ་དེ་ཡང་ཕྱང་ཆད་དུ་མ་སོང་བར་ངོ་བོ་སྟོང་པ་ཡིན་པས་སྟོང་པ་དེ་ཡང་བར་དེ་དེ་ཀྱི་ཕྱོགས་ལུ་གཡོགས་ཏེ་གྱེས་པས་དེ་ཡང་མ་སོང་བ་བས་སྟོང་པའི་ཀྱི་ངོ་བོ་འཇིགས་སོ། ངོ་བོ་སྟོང་པ་ཡིན་སྟོང་པའི་ཀྱི་ངང་ལས་འཇིགས་སྐྲག་ཅི་འབྱུང་ཡིན་སྙམ་པའི་ཀྱི་དེ་རིག་པ་ཧྲིག་གེ། སལ་ལེ་བ་དེའི། དང་འདི་སྟོང་པའི་ཀྱི་རང་བཞིན་གང་ཡིན་པ་དེ་དང་གསལ་བའི་ཀྱི་རང་བཞིན་གསལ་སྟོང་གཉིས་དེ་ཡང་མ་ཕྱེ་བ་བས་སྟོང་པ་གང་ཡིན་པ་དེ་ན་ར་གསལ་བ་ཡིན་གསལ་བ་གང་ཡིན་པ་ན་སྟོང་པ་ཡིན་ཡིན་ནོ་ཡོད་ནོ་གསུམ་དང་འདི་བས་དེ་ཁྱད་པར་མེད་པ་དེ་སྒོམ་རིག་དོན་མི་དེ་མམ། དེ་ཡེ་གེ་ངོ། དེ་ད་དབྱེར་མི་ཕྱེད་པའི་ཀྱི་རང་བཞིན་རིག་པ་རྗེན་པ་ཐལ་ལེ་བ་དེ་ད་ལྟ་རང་ལུ། དེ་ད་བཟོ་བཅོས་ཁ་ནི་ཡེ་མེད་པའི་ཀྱི་ངང་ལུ་གནས་དེ་གྱེས་པའི་ཡོད་པིན་དེའང་དེ་ཡོད་མེད་དེའི་ངོ་བོ་ཉིད་ཀྱི་སྐུ་ཡིན། ཟེར་ཆོས་སྐུ། ལོངས་སྐུ། ཟེར་དེ་གྱེས་པས། དེ་ལས་དེ་ད། ངང་ངོ་བོ་ཉིད་སྐུ། དེ་ལས་སྤྲུལ་པའི་ཀྱི་སྐུ། དེ་བས་ཡོད་པིན་དེའང་དེ་བས་ད། སྐུ་བཞི་དབྱེ་བའི་ཀྱི་སྐབས་ཡིན་པས། དེ་ཡང་དེ་ཉིད་ཀྱི་རང་རྩལ་མ་འགགས་པ་ཅིར་ཡང་འཆར་བ་ཞིག་ཡོད་ཀྱི། དེ་ནི་ཐུགས་རྗེ་སྤྲུལ་པའི་ཀྱི་སྐུ་ཡིན། ད་དེའི་ངང་ལས་པའི་ཤེམ་ལས་པས་དེ་འགག་པ་མེད་པར་རང་ཤར་རང་གྲོལ་ད་འང་འདི་གསུམ་པས་དེ་རང་རྩལ་མ་འགགས་པའི་ཀྱི་ངང་ལས་པའི་ཤེམ་ལས་པས་དེ་དེ་བས་ཤར་དེ་འོང་བའི་ཅི་ཡོད་དེ་ཤར་བ་དེ་དེ་ཐུགས་རྗེ་ཀུན་ཁྱབ་དེ་སྤྲུལ་པའི་ཀྱི་སྐུ་ཟེར་རུ་ད་དེ་སྤྲུལ་སྐུ་ཡི་དགོངས་པ་ཡིན་སངས་མས་ད་སྐུ་བཞི་དེ། འདི་གསུམ་པའི་ཆོས་སྐུ་ལོངས་སྐུ་དང་སྤྲུལ་སྐུ་ངོ་བོ་ཉིད་སྐུ་ཟེར་ཏེ་སྐུ་བཞི་གི་དགོངས་པ་དེ་དེ་བས་ཡིན་པས། ད་དེ་ནང་ལུ་གོ་རིམ་པས་བརྡ་ལོ་ཆོས་སྐུ་ཡི་དགོངས་པ་བསྟན་ཏེ་ལོངས་སྐུ་ཡི་དགོངས་པ་བསྟན་ངོ་བོ་ཉིད་སྐུ་ཡི་དགོངས་པ་བསྟན་དེ་ལས་སྤྲུལ་པའི་སྐུ་ཡི་དགོངས་པ་བསྟན་པས་བས་དེ་བས་དུ་སེ་ཞུ་ནི་ཡིན། ད་འདི་ཡི་གི་སྐབས་ལུ་དེ་ང་བཅས་ར་ཐུགས་རྗེ་སྤྲུལ་པའི་སྐུ་ཡིན་ནོ་སྙམ་པའི་ཀྱི་དེ་ད།

དེ་སངས་རྒྱས་དང་སེམས་ཅན་གཉིས་ཀྱི་ས་མཚམས་དེའང་ནང་ལས་ཕྱེ་ནི་ཡིན་སེམས་པས་གནམ་མེད་ས་མེད་གལ་ཆེ་བའི་དུས་སྐབས་གཅིག་ཡིན་སེམས་པས་བྱ་ར་ངོ་ཤེས་པ་ཅིན་སངས་རྒྱས་ཀྱི་གོ་འཕང་འབྱུང་ནི་ཡིན་མ་རེད་ད་རེད་ལེགས་ད་ངོ་མ་ཤེས་པ་འཁྲུལ་དེ་ཡར་སོང་པ་ཅིན་མར་ངན་སོང་གསུམ་རུ་སྐྱེས་དེ་སྐྱེས་པས་སྡུག་བསྔལ་དཔག་ཏུ་མེད་པ་མྱོང་ནི་ཉེན་ཁ་ཡོད་མ་རེད་ཟེར་ད་སངས་རྒྱས་དང་སེམས་ཅན་གཉིས་ཀྱི་ཀྱི། དེ་ད་ས་མཚམས་ཕྱེ་སའི་གྱི་ས་གོ་དེ་དེ་ནང་ལས་ཡིན་པས་ལ།

ད་ལྟ་ཚུན་ཚོད་དེ་བས་ལུས་མི་འདི་ཡར་བྱ་ར་སྟེ་སེམས་ཡེངས་ཤོར་དེ་རྒྱས་པའི་ངོ་མ་འཕྲོད་པ་པའི་ངོ་སྤྲོད་ཀྱི་རིམ་པ་ག་དེམ་ཅིག་ར་གསུངས་ཏེ་རྒྱས་པའི་གསལ་བྱེད་རུ་སྟེ་དེ་དག་དེ་ལས་ཡར་ལས་མར་ལྷ་ཡི་སྣང་བ་དེ་སུ་ག་དེམ་ཅིག་ར་འབྱུང་སྟེ་རྒྱས་པའི་གསལ་བྱེད་རུ་ངོ་མ་འཕྲོད་པ་པའི་ཤེམ་ལེ་བའི་ཡེངས་ཤོར་དེ་དེ་བས་ལུས་སོང་ཡིན་པས་ད་ཡར་དེ་བས་ལུས་པ་ཅིན་ཁྱེད་འདི་ནང་ལས་མར་དག་སྟེ་ངན་སོང་གསུམ་ལུ་སྐྱེས་དེ་སྡུག་བསྔལ་བཟོད་བླགས་མེད་པ་མྱོང་ནི་ཀྱི་ཉེན་ཁ་ཡོད། རིགས་དྲུག་ལུ་འཁོར་དེ་སྐྱེས་པའི་སྡོད་ནི་ཀྱི་ཉེན་ཁ་ཡོད། ཟད་དེ་རིགས་དྲུག་གི་སྡུག་བསྔལ་ལས་ཡང་གྲོལ་མ་ཚུགས་པ་འབྱུང་ནི་ཀྱི་ཉེན་ཁ་ཡོད། དག་པའི་དྲན་པ་ལས་གཞན་པའི་དོན་དེ་རྒྱས་པའི་ཤེམ་ལེ་བའི་དེ་ལྟ་བུའི་དཔེ་འདི་དེ་གནམ་མེད་ས་མེད་ཁག་ཆེ་སྟེ་བདག་ཅག་ངོ་སྤྲོད་དུས་སུ་བྱ་ར་གྱིས་དེ་ཡིན་གྱི་མིན་གྱི་ངོ་འཕྲོད་དུ་སྐྱེས་པའི་ཡར་འཕྲོས་ཆུ་འཕྲོས་དུ་སྐྱེས་པའི་བྱ་གསུབ་ཅེས་པའི་ལྐོག་ཟ་གསུམ་ཡིན་པས། ད་གོང་གི་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་ཟེར་མི་ཀྱི་དེ་ངོ་བོ་ཉིད་སྐུ་ཟེར་མི་ཀྱི་རྣམ་གཞག་དེ་སུ་དེ་ད་ཉམས་མྱོང་མེད་དེ་སྐྱེས་པའི་འཇིག་རྟེན་ཁྱིམ་པ་ལྟ་བུ་ད་ཡིན་པ་ཅིན་དེ་སུ་སྐྱེས་དེ་ད་ཉམས་མྱོང་མེད་པ་བས་ངོ་འཕྲོད་མ་ཚུགས་པ་ཅིན་ད་རུང་ངོ་སྤྲོད་ཀྱི་རིམ་པ་དེ་བས་ཡོད་ཟེར་མི་དང། འཇིག་རྟེན་ཁྱིམ་བདག་དེ་སོགས་ཀྱིས་དེ་སྔོན་སློབ་པའི་ཞིམ་ལས་པས། ཀྱེ་རིགས་ཀྱི་བུ་དེ་ལྟར་སྒོམ་མ་ཤེས་ན་དེ་བཟུང་པའི་སྒོམ་ལུགས་བསྟན་ཏོ་བཟུང་པའི་སྒོམ་མ་ཤེས་པ་ཅན་དེ་སངས་རྒྱས་དང་ཆོས་དང་དགེ་འདུན་དང་ཐུགས་རྗེ་ཆེན་པོ་རྣམས་དྲན་པར་གྱིས་ལ་གསོལ་བ་ཐོབ་ཀྱིས་ཏེ་དེ་ལས་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་འཕགས་པ་ཐུགས་རྗེ་ཆེན་པོ་དེ་སྒོམ་འདི་སྐྱེས་པའི་གསོལ་བ་བཏབ་དང་དེ་འང་དེ་གསུམ་སྒོམ་སྒོམ་འདི་སྐྱེས་པའི་ཞིམ་ལས་པས་དེ་གསོལ་བ་བཏབ་གྲགས་ཆོད་པའི་བ་ཅན་བྱས་དེ་ན་ལེ་མ་ངན་སོང་ལུ་མི་ལྷུང་སེམས་དབེན་དང། ཏེ་ཧེ་མ་རང་གི་དབང་ཞུ་མི་ཀྱི་བླ་མ་ཆོས་ཞུ། དབང་ལུང་ཁྲིད་གསུམ་ཞུ་བའི་གྱི་བླ་མ་དེ་སུ་གི་མཚན་བཏོན་དེ་སུ་ལོ་གསོལ་བ་བཏབ་དེ་སུ་སེམས་ཁ་ལོ་བེམ་པ་སེམས་ཁ་ལོ་འདྲེན་དེ་གྱི་བེ་དེ་སྒོམ་དྲག་ཆེ་བེ་བ་ཅན་དེ་བྱ་ར་དེ་ན་ལེ་མ་དེ་ངན་སོང་ལོ་མི་ལྷུང་དེ་མཐོ་རིས་དང་ཐར་པའི་ལམ་བདག་དེ་འཇོག་ཚུའོ་སེའུ་མེ། ད་ད་རོ་དེ་བཟུང་པས་ངོ་སྤྲོད་ཀྱི་རིགས་སོ་སོ་དེ་བས་བསྟན་དེ་འདུག་ད་གཙོ་བོ་དེ་ང་ཅག་ར་ཆགས་སྡང་སྐྱེ་ནི་མི་འོང་ཟེར་མེད་ཆགས་སྡང་འདི་སྐྱེས་པས་ཞིམ་ལེ་བའི་འཁོར་བ་ནང་ལོ་བཞི་འདི་སྐྱེས་པས་འཁོར་བའི་སྡུག་བསྔལ་དཔག་ཏུ་མེད་པ་མྱོང་ནི་ཡིན་ག་ཡུས། ད་སྲིད་པ་བར་དོ་ཀྱི་དུས་སྐབས་དེ་ན་ལོ་འདྲ་མིན་སྣ་ཚོགས་འོང་ནི་ཡུས་ཟེར་མེད་ག་དེ་བས་མོ་གསལ་བ་ཅན། ད་དུང་ཆགས་སྡང་གི་དབང་གིས་སྦས་ཤིང་ལས་པས། དཔེར་ན་ཆོས་ར། ཏེ་ཧེ་མ་དགེ་བ་དུམ་གྲ་རེ་སྦས་ཏེ་བགྱིས་པའི་མཐོ་རིས་སྐྱེ་ནི་ཡིན་འདི་སྐྱེས་པའི་གསལ་བྱེད་རུ། ད་དུ་ཆའི་ལུ། སྣང་བ་འདྲ་མིན་སྣ་ཚོགས་འབྱུང་མི་ཞུན། ཏེ་དེ་ལན་ཏེ་ཏིང་བདག་དེ་དུས་མིན་དེ་མིན་དེ་སུ་གྱིས་ཏེ་དེ་ལན་ཏེ་ཆས་ཀྱི་དུས་ལུ་རྣམ་མིན་སེམས་མིན་སེམས་ཅན་འདི་སུ་ལས་ཤ་སེ་རྒྱལ་བ་སྟང་སྟབས་གསུམ་པས་མཐོང། དེ་ལན་ཆུའི་རྣམ་མིན་སེམས་མེད་ཀྱི་དེ་ལྟར་སེམས་ཅན་སྲོག་གཅོད་མེད་སྲིད་ཁོང་ཉིད་ཀྱི་ཏིང་བདག་དགེ་བ་མེད་པས་བ་སེམས་ཅན་སྲོག་གཅོད་སྡིག་པ་བསམ་མེད་སྲིད། ཏེ་ཨང་སྟེ་གསུམ་པའི་ནང་མི་བསམ་མི་བརྩི་བཟའ་ཨང་སྟེ་གསུམ་མིག་གིས་སྣང་བ་ཡང་ཤར་ནས་ཡུལ་ཏེ་དེ་ལས་ཏེ་ཆེ་ཨང་སྟེ་བརྩི་བཟའ་སྟེ་སྐྱེས་པའི་ཤིམ་ལས་པས་ཏེ་དེར་སྣང་བ་འཁྲུལ་ཏེ་སྐྱེས་པས། ཏེ་ཁོང་ཁྲོ་སྐྱེས་འདི་ལས་ཏེ་འདི་ལས་ངན་པ་བསགས་ལས་ངན་པ་བསགས་པ་ལས་ཏེ་འདི་བྱ་ར་མཐོ་རིས་ཐོབ་ནི་ཡིན་ཏེ་སྐྱེས་པའི་ཟས་ཀྱི་རུ་མ་ངན་སོང་ལུ་ལྷུང་སྟེ་སྐྱེས་པས་དམྱལ་བ་ཀྱི་སྡུག་བསྔལ་ཡི་དྭགས་ཀྱི་སྡུག་བསྔལ་དུད་འགྲོ་ཀྱི་སྡུག་བསྔལ་དུས་སུ་མྱོང་ནི་ཀྱི་ཉེན་ཁ་ཡ་ཡོད་སེམས་མེད། ལྟ་དེ་གསུམ་པས་སྣང་བ་བརྗོད་དེ་སྐྱེས་པའི་ཤེམས་ལས་པའི་བརྡ་རུ་སྟེ་བརྡ་ཆད་ཀྱི་རྟིང་ལྟ་དེ་སྐྱེས་པའི་དགེ་བ་གྲུབ་མི་གནས་བླ་མ་མཆོག་དེ་སོགས་སྐྱེས་པའི་ཤེམས་ལས་པའི་བསྐང་བཤགས་དེ་སོགས་ཏེ་སྡིག་སྒྲིབ་སྦྱོང་ནི་ཀྱི་སྟེ་ཨོཾ་ཀཾ་ཀ་ནི་ལ་སོགས་པས་ཀྱི་མི་འཁྲུགས་པའི་གི་བསྙེན་པ་སྦྱངས་ཏེ་དེ་ནས་བཟང་སྤྱོད་ཡི་གེ་དྲུག་མ་དེ་སོགས་བཏོན། བསྐང་བཤགས་དེ་སོགས་བཏང་སྟེ་སྐྱེས་པའི་སྲས་བཅས་རུ་དེ་ལས་ཆད་རག་མ་དག་པའི་སྣང་བ་དེ་སྐྱེས་པའི་ཤེམས་ལས་པའི།

དེ་བདེ་སོགས་ལས་བརྟེན་ཏེ་སྐྱེས་པས་དེ་ལས་ཁོང་ཆ་ཁྱབ་ཀྱིས་ང་མགོ་སྐོར་བཏང་བས་སོ་ཉིད་ཀྱི་དེང་བདག་དེ་དགེ་བ་བེའུ་མིན་པ་སྡིག་པ་བེ་དོག་གསུམ་ཡིན་པས་ད་ཁོང་ཆ་ཁྱབ་ཀྱིས་ཆོ་ག་མ་དག་པ་ཅི་བཏང་དོག་སྔགས་མ་དག་པ་ཅི་བསགས་དོག་སེ་དེ་དམིགས་པ་ལས་གཞན་པའི་སེམས་ནི་མིན་དོག་སེ་ཁོང་ཁྲོ་སྐྱེས་དེ་སྐྱེས་པས་དེ་དེ་ལས་བརྟེན་ཏེ་ཡ་ཆོས་ངན་སོང་ལོ་ལྷུང་ནི་ཉེན་ཁ་ཡུལ་སངས་མེད་དེ་དེ་བས་མིན་པ་བས་ཞིམ་ལེགས་པའི་ཆོས་རག་གིས་དེ་རུ། དེ་དགག་གསུམ་གྱི་དོན་དེ་སྐྱེད་པའི་གསལ་བྱེད་རོ་ཆོ་ག་མ་དག་པ་ཡོད་དེ་སྐྱེད་པའི་གསལ་བྱེད་རོ་འདྲ་ལམ་ཆོ་ག་གསུམ་གྱི་རྟོགས་པ་མཉམ་ལས་མེད་དེ་སྐྱེད་པའི་གསལ་བྱེད་རོ་འདྲ་ཡང་དར་འོ་དེ་མ་དག་པ་ག་ཏེ་འོང་ནི་མ་དག་པ་དེ་ང་ར་གི་སེམས་ཡིན་པས་དེ་དང་ང་ར་གི་ནང་ན་ལོ་མ་དག་པ་ཆགས་པ་དང་ཞེན་པ་ཅི་ཡོད་པ་ལས་བརྟེན་ཏེ་རྣམ་རྟོག་ངན་པ་ཅི་ཡོད་པ་ལས་བརྟེན་ཏེ་སྐྱེས་པས་རང་གི་བློ་མ་དག་པའོ་ཡུལ་ནི་དེ་ཀའི་ཕྱི་ཁ་ལོ་རུ་ལམ་ཆོག་དེ་སུ་ལོ་མ་དག་པ་མཐོང་མིན་པས་རུ་སྐུ་དགེ་འདུན་ཡིན་པས་གསུང་དམ་པའི་ཆོས་ཡིན་པས་ཐུགས་སངས་རྒྱས་ཀྱི་རང་བཞིན་ཡིན་པས་ཏེ་སྐྱབས་དཀོན་མཆོག་གསུམ་འདུས་ཀྱི་རང་བཞིན་ཡིན་པས་བ་དེ་ལུ་མ་དག་པ་བས་ག་སྟེ་འོང་ནི་མ་དག་པ་རྩ་ལས་ཡོད་མི་སྲིད། དེ་སངས་རྒྱས་ཀྱི་གསུང་ལུ་མ་དག་པ་ག་སྟེ་འོང་ནི་ཟེར་མནོ་སྟེ་སྐྱེས་པས་ཏེ་མ་དག་པ་དེ་རང་གི་སེམས་ཡིན་པས་སྣོད་ཡོད་མནོ་བསམ་བཏང་སྟེ་སྐྱེས་པས་ཏེ་བ་དག་སྣང་ལེགས་ཤོམ་སྦེ་སྦྱང་དད་པ་དང་མོས་གུས་ལེགས་ཤོམ་སྦེ་བསྐྱེད་ཏེ་བའི་སྒོམ་གྲོགས་བྱེད་པས་བ་ཅིན་ཏེ་དེ་ལས་བརྟེན་ཏེ་སྐྱེས་པས་རང་གྲོལ་བ་ཐོབ།

ཀྱེ་མ། དགའ་བའི་གྲོགས་དང་བྲལ་ནས་གཅིག་པུར་འཁྱམས་རང་སྣང་སྟོང་པའི་གཟུགས་བརྙན་འཆར་དུས་འདིར་སངས་རྒྱས་རྣམས་ཀྱི་ཐུགས་རྗེའི་ཤུགས་ཕྱུང་ལ། དངངས་སྐྲག་བར་དོའི་འཇིགས་པ་མི་འབྱུང་ཤོག་ལས་ངན་དབང་གིས་སྡུག་བསྔལ་མྱོང་ཙམ་ན་ཡི་དམ་ལྷ་ཡིས་སྡུག་བསྔལ་སེལ་བར་ཤོག། ཆོས་ཉིད་རང་སྒྲ་འབྲུག་སྟོང་ལྡིར་ཙམ་ན་ཐམས་ཅད་ཡིག་དྲུག་སྒྲ་རུ་འགྱུར་བར་ཤོག་སྐྱབས་མེད་ལས་ཀྱི་རྗེས་སུ་འབྲང་དུས་དེར་ཐུགས་རྗེ་ཆེན་པོས་བདག་ལ་བསྐྱབ་ཏུ་གསོལ། བག་ཆགས་ལས་ཀྱི་སྡུག་བསྔལ་མྱོང་དུས་དེར་འོད་གསལ་བདེ་བའི་ཏིང་འཛིན་འཆར་བར་ཤོག། ཟེར་ཏེ་དགྱེས་པའི་བར་དོའི་སྨོན་ལམ་གྱི་ཚིག་ཡིན་པས། འདི་སྐད་དུ་སྨོན་ལམ། དྲག་པོ་ཐོབ་ཅིག་ལམ་སྣ་འདྲེན་ངེས་སོ་སྨོན་ལམ་འདི་སྦེ་བཏབ་པ་ཅིན་ཏེ་ཡིན་གཅིག་མིན་གཅིག་ལམ་སྣ་ཟིན་གསུམ་པོ་སེལ་མེད་མི་བསླུ་ངེས་པའི་ཐག་ཆོད་ཀྱིས་ཤིན་ཏུ་གལ་ཆེའོ་ཟེར་ཏེ་དགྱེས་པའི་སྟེང་ངོ་སྤྲོད་འདི་སྦེ་བྱེད་དགོས་སེལ་མེད་དང། ཞེས་བརྗོད་པས་དྲན་པ་རྙེད་ནས་ངོ་ཟིན་ཏེ་གྲོལ་བ་ཐོབ་པར་འགྱུར་རོ། ཞེས་དང་འདི་བཟུམ་སྦེ།